རྒྱ་ནག་གཞུང་གི་ཁྲིམས་ཁང་ཞིག་ནས་ལོ་ལྔའི་གོང་དུ་རྒྱ་ནག་ནང་ནས་འཛིན་བཟུང་བྱས་པའི Australia གྱི་སྤྱི་འབངས་ཡིན་པའི་རྩོམ་པ་པོ Yang Haijun ལ་སྲོག་ཐོག་གི་ཁྲིམས་ཆད་བྱས་ཡོད་པ་དང་དེ་ཡང་ལོ་གཉིས་ཀྱི་རྗེས་སུ་ལག་བསྟར་བྱེད་རྒྱུའི་ཐག་གཅོད་བྱས་ཡོད་པས། Australia གཞུང་གིས་ཐག་གཅོད་དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཅེས་སྐྱོན་བརྗོད་ཞུ་གི་ཡོད་པར་བརྟེན། རྒྱ་ནག་དང Australia ཡུལ་གྲུའི་དབར་གྱི་འབྲེལ་ལམ་ཕྲན་བུ་ཇེ་བཟང་དུ་ཕྱིན་ཏེ་ལོ་གཉིས་ལས་འགྲོ་གི་མེད་པའི་སྐབས་དེར་བསྐྱར་དུ་འབྲེལ་ལམ་ཞན་དུ་འགྱུར་རྒྱུའི་གནད་དོན་ཞིག་ཆགས་ཡོད་པ་རེད། ཡཱང་ཧའེ་ཅུན་ནི་དེ་སྔ་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གི་ལས་བྱེད་པ་ཞིག་ཡིན་པ་དང་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར Australia གནས་སྤོས་བྱས་པའི་རྗེས་ལ་དྲྭ་རྒྱའི་ཐོག་ལ་རྒྱ་ནག་ལ་དམངས་གཙོ་དགོས་པའི་སྐོར་དང་རྒྱ་ནག་གི་སྤྱི་འབངས་ལ་གང་ཅིར་རང་དབང་མེད་པའི་གནས་སྟངས་དང་རྒྱ་ནག་ནང་གི་དམངས་གཙོའི་ལས་འགུལ་བ་ཚོར་རྒྱབ་སྐྱོར་སོགས་ཀྱི་རྩོམ་ཡིག་སྤེལ་མཁན་ཞིག་ཡིན་པ་རེད། སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་སྤྱི་ཟླ་དང་པོའི་ནང་ཁོང་དང་བཟའ་ཟླ་བུ་མོ་བཅས་ཨ་མི་རི་ཀ་ནས་རྒྱ་ནག་གི་ཀུང་ཀྲོའུ་ནང་དུ་འཕུར་སྐྱོད་བྱེད་པའི་སྐབས་སུ་གནམ་ཐང་ནས་འཛིན་བཟུང་བྱས་ཡོད་པ་དང་དེའི་རྗེས་སུ་སོ་མྱུལ་གྱི་ཉེས་འཛུགས་བྱས་ཏེ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་སྟེ་ཁྲིམས་བཤེར་ཟེར་བ་ཐེངས་ཁ་ཤས་ཤིག་བྱས་ཡོད་ཀྱང་ད་བར་དུ་ཁྲིམས་ཐག་བཅད་མེད་པ་དང་ཁ་ས་གཟའ་ཟླ་བའི་ཉིན་མོ་སྲོག་ཐོག་གི་ཁྲིམས་ཆད་བྱས་ཡོད་པ་རེད། ཡཱང་ཧའེ་ཅུན་གྱི་གྲོགས་པོ་དང་ཨོ་སི་ཀྲོ་ལི་ཡའི་སིད་ནི་སློབ་གྲྭ་ཆེན་མོའི་རྒྱ་ནག་ཐད་ཀྱི་ཉམས་ཞིབ་སྡེ་ཚན་གྱི་དགེ་རྒན་ཆེན་མོ་གཞོན་པ་མཱ་ཧྥེང་ཡི་ཀྱིས། རྒྱ་ནག་གཞུང་གི་ཁྲིམས་ལུགས་ཀྱི་འགྲོ་ལུགས་ལྟར་ན་སྲོག་ཐོག་གི་ཁྲིམས་ཆད་དང་དེ་ཡང་ལོ་གཉིས་ཀྱི་རྗེས་ལ་ལག་ལེན་བྱེད་རྒྱུ་ཟེར་བ་དེ་ནི་ལོ་གཉིས་ཀྱི་རྗེས་སུ་སྲོག་ཐོག་ནས་ཚེ་བཙོན་གྱི་ཁྲིམས་ཆད་ལ་ཕབ་སྲོལ་ཡོད་པ་ཞིག་རེད། ཡིན་ན་ཡང་ཉེས་ཆད་དེ་ནི་ཧ་ཅང་གི་ཐལ་ཆ་ཆེ་དྲགས་པ་དང་དྲང་བདེན་མེད་པ་ཞིག་རེད་ཅེས་དང་རྩོམ་པ་པོ་ཡཱང་ཧའེ་ཅུན་གྱིས་རྒྱ་ནག་གཞུང་ནས་བཀལ་བའི་སོ་ཉུལ་གྱི་ཉེས་འཛུགས་དེ་ཚོ་ལ་ཁས་ལེན་རྩ་བ་ནས་བྱས་མེད་པས་རྒྱ་ནག་གཞུང་གི་ཐག་གཅོད་དེ་ནི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་སྐྱོན་བརྗོད་དང་རྒྱ་ནག་ནང་དུ་རང་དབང་དང་དམངས་གཙོ་དགོས་པའི་བསམ་ཚུལ་བརྗོད་མཁན་ལ་སོ་ཉུལ་ཟེར་བའི་མིང་བཏགས་བྱས་པ་ཞིག་དང་རྒྱ་ནག་ལ་རང་དབང་དང་དམངས་གཙོ་ཡོང་རྒྱུའི་འབད་བརྩོན་བྱེད་མཁན་ལ་ཉེས་མེད་ཉེས་འཛུགས་གང་བྱུང་དུ་བྱས་པ་ཞིག་ཡིན་པས Australia གཞུང་ནས་རྩོམ་པ་པོ Yang Haijun གློད་གྲོལ་ཡོང་རྒྱུ་དང་འདས་པའི་ལོ་ལྔའི་བཙོན་འཇུག་གི་རིང་དུ་གཟུགས་པོའི་གནས་སྟངས་ཞན་པོར་གྱུར་ཡོད་པས་སྨན་བཅོས་ཀྱི་ཆེད་དུ་གློད་གྲོལ་ཡོང་རྒྱུའི་འབད་བརྩོན་གནང་དགོས་ཀྱི་རེད་ཅེས་སོགས་འབོད་སྐུལ་ཀྱང་ཞུས་ཡོད་པ་རེད། Australia གྱི་ཕྱི་སྲིད་བློན་ཆེན Penny Wong གིས་གཟའ་ཟླ་བའི་ཉིན་མོ་རྒྱ་ནག་གཞུང་གི་ཁྲིམས་ཆད་དེ་ནི་ཐལ་ཆ་ཆེ་དྲགས་པ་དང Australia གཞུང་ནས་རྒྱ་ནག་གི་གཞུང་ཚབ་ཆེད་བཀོང་གིས་ངོ་རྒོལ་བྱས་ཟིན་པ་དང་སྐུ་ཞབས་ཡཱང་ཧའེ་ཅུན་དང་ཁོང་གི་ནང་མི་དང་རྒྱབ་སྐྱོར་བ་ཡོངས་ལ་རྒྱ་ནག་གཞུང་གི་ཁྲིམས་ཐག་དེ་གོ་མ་ཐག་པར་ཆེས་སེམས་སྡུག་གི་གནས་ཚུལ་ཞིག་ཏུ་གྱུར་ཡོད་རེད་ཅེས་གསུངས་ཡོད་པ་རེད། རྩོམ་པ་པོ་ཡཱང་ཧའེ་ཅུན་གྱི་ཨོསྟ་ར་ལི་ཡ་གི་ནང་དུ་ཡོད་པའི་བུ་གཉིས་ནས་ཟླ་ཉིན་སྤྱི་ཟླ་བཅུ་པའི་ནང་དུ་ཨོསྟ་ར་ལི་ཡ་གི་སྲིད་བློན་ཨན་ཐོ་ནི་ཨལ་པ་ནེས་རྒྱ་ནག་ཏུ་ཕེབས་པའི་སྐབས་སུ་ཁོ་ཚོའི་ཕའི་གཟུགས་གཞིའི་གནས་སྟངས་ཡག་པོ་མེད་དང་སྨན་བཅོས་ཀྱི་ཆེད་དུ་གློད་གྲོལ་ཡོང་རྒྱུར་རྒྱ་ནག་གཞུང་ལ་རེ་སྐུལ་ཞུ་རྒྱུའི་ཡིག་ཐོག་གི་འབོད་སྐུལ་ཞིག་ཀྱང་ཞུས་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གཞུང་གི་མགྲིན་ཚབ་པ་ཝང་ཝེ་པིན་གྱིས་གཟའ་ཟླ་བའི་ཉིན་མོ་རྒྱ་ནག་གི་ཁྲིམས་ཁང་ནས་ཡཱང་ཧའེ་ཅུན་གྱི་སོ་མྱུལ་གྱི་ནག་ཉེས་ཁག་ཁ་གསལ་བྱུང་པ་ལྟར་སྲོག་ཐོག་གི་ཁྲིམས་ཆད་དང་དེ་ཡང་ལོ་གཉིས་ཀྱི་རྗེས་སུ་ལག་ལེན་བྱེད་རྒྱུ་དང་རྒྱ་ནག་ནང་དུ་ཡོད་པའི་ཁོ་པའི་རྒྱུ་དངོས་ཚང་མ་གཞུང་བཞེས་གཏང་རྒྱུ་སོགས་ཀྱི་ཐག་གཅོད་ཟིན་པ་རེད་ཅེས་བརྗོད་ཡོད་པས་རྒྱ་ནག་དང་ཨོ་སི་ཀྲོ་ལི་ཡ་ཡུལ་གྲུའི་དབར་གྱི་འབྲེལ་ལམ་བསྐྱར་དུ་ཇེ་ཞན་དུ་འགྱུར་གཞི་ཞིག་ཡིན་པ་དབྱེ་ཞིབ་པ་ཚོས་འགྲེལ་བརྗོད་གནང་གི་ཡོད་པ་རེད། རྒྱ་ནག་དང་ཨོ་སི་ཀྲོ་ལི་ཡ་ཀྱི་འབྲེལ་ལམ་དེ་རྒྱ་ནག་ནས་ཐོག་མར་ཏོག་དབྱིབས་རིམས་ནད་འགོས་ཁྱབ་བྱུང་པའི་སྐབས་སུ་ཨོ་སི་ཀྲོ་ལི་ཡ་གཞུང་གིས་མངོན་གསལ་དོད་པོའི་ཐོག་ནས་ཏོག་དབྱིབས་རིམས་ནད་འདི་ཐོག་མར་རྒྱ་ནག་ནས་ཁྱབ་ཡོད་པས་དེའི་འབྱུང་ཁུངས་ཀྱི་ཐད་ལ་རང་དབང་དང་ལྡན་པའི་རྟོག་ཞིབ་པ་བཏང་སྟེ་རྟོག་ཞིབ་བྱེད་དགོས་ཀྱི་རེད་ཅེས་གསུངས་པའི་རྐྱེན་གྱིས་རྒྱ་ནག་གཞུང་ནས་ཁོང་ཁྲོ་ཆེན་པོས་ཨོ་སི་ཀྲོ་ལི་ཡ་དང་ཚོང་འབྲེལ་མང་པོ་ཞིག་མཚམས་འཇོག་བྱས་པ་སོགས་མི་འདོད་པའི་རྣམ་འགྱུར་བསྟན་ཡོད་པ་རེད།